ཁོང་ཚོ་ཚང་མས་ལོགས་ཀྱི་ཙི་ཙི་ཆུང་ཆུང་དེ་མིག་ངན་ཅིག་བལྟས་རེད། རྒྱལ་པོ་སེང་གེ་ལགས་ཀྱིས་ཙི་ཙི་ཆུང་ཆུང་དེ། ཨུམ། རང་རྐུབ་སྟོན་ཡིན་ད། སྐར་མ་དགོས་མཁན་མེད་ཀྱོག་དེ་རང་གི་ཡིན། ཧེ་ཧེ། ཟེར་ལབ་རེད། བཤད་ཀྱིན་བཤད་ཀྱིན་རྒྱལ་པོ་སེང་གེ་ལགས་ཀྱིས་སོ་སོས་སོ་སོར་ཡང་སྐར་མ་ཆེ་ཤོས་སྙིང་རྗེ་ཤོས་དེ་བདམས་པ་རེད།

ཕྱི་མ་ཞེ་དྲག་ཆགས་མནན་ལས་ཙི་ཙི་ཆུང་ཆུང་སྒེའུ་ཁུང་ལ་ཡང་བསྙེས་བྱས་མོ་རང་གི་སྐར་མར་ཡང་མིག་བལྟས་བསྡད་པ་རེད། ཙི་ཙི་ཆུང་ཆུང་གི་སྐར་མ་འདི་འོད་ཆུང་ཆུང་ཆུང་ཆུང་ཕྱིན་བྱས་སའི་སྒང་ལ་ཡང་ཟགས་པ་རེད། སྐར་མ་ཆུང་ཆུང་འདི་རྡོབ་རྫོགས་ནག་པོ་ཅིག་ཆགས་པ་རེད། ཙི་ཙི་ཆུང་ཆུང་སེམས་སྡུག་བྱས། ངའི་སྐར་མ་ཤི་བཞག།